དེང་སྐབས་དཀྱིལ་ཤར་ཡུལ་གྲུའི་ནང་གཟིགས་སྐོར་དུ་ཕེབས་པ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཨན་ཏོ་ནི་བྷི་ལན་ཀིན་མཆོག་གིས་དེ་རིང་རེས་གཟའ་མིག་དམར་གྱི་ཉིན་ཨེ་ཅིབ་ནང་ཕེབས་ནས་ཨེ་ཅིབ་གཞུང་གི་འབྲེལ་ཡོད་དབུ་ཁྲིད་ཁག་དང་མཇལ་འཕྲད་གནང་ནས་དེང་སྐབས་ཨི་སི་རལ་དང་ཧ་མ་ས་གཉིས་བར་དམག་འཁྲུག་འབྱུང་བཞིན་པར་མེ་འཕེན་མཚམས་འཇོག་དང། དེ་བཞིན་ཧ་མ་ས་དྲག་འཐབ་པ་ཚོས་བཙན་ཉར་བྱེད་བཞིན་ཡོད་པའི་མི་སྣ་ཁག་གློད་བཀྲོལ་ཡོང་རྒྱུ་དེ་གྲོས་མཐུན་འཇོག་རྒྱུར

ཕྱི་སྲིད་དྲུང་ཆེ་མཆོག་གི་ཨེ་ཅིབ་ཀྱི་འཚམས་འདྲི་དེ་ནི་ཨི་སི་རེལ་གྱིས་གྷ་ཛའི་དམག་འཁྲུག་དེ་བཞིན་ཨེ་ཅིབ་དང་པ་ལེ་སི་ཐན་གཉིས་ཀྱི་ས་མཚམས་འཁེལ་ཡུལ་གྱི་ས་ཁུལ་གྱི་ནང་རྒྱ་སྐྱེད་བྱེད་པའི་འཆར་གཞི་འདིང་བཞིན་ཡོད་པར་ཨེ་ཅིབ་ཀྱིས་བློ་འཚབ་ཆེན་པོ་བྱེད་པའི་སྐབས་དེར་ཨེ་ཅིབ་ཀྱི་ནང་ཕེབས་པ་ཞིག་ཏུ་གྱུར་ཡོད་འདུག་གྷ་ཛའི་དམག་འཁྲུག་ལ་བརྟེན་ནས་ཁྱིམ་གཞིས་བྲལ་དགོས་པ་བྱུང་བའི་པ་ལེ་སི་ཐན་ནིན་ཧ་ཅང་གི་མང་པོ་བདེ་འཇགས་ཀྱི་དོན་དེང་སྐབས་ཨི་ཇིབ་དང་ས་མཚམས་འཁེལ་ཡུལ་དུ་གནས་སྡོད་བྱེད་བཞིན་ཡོད་པ་རེད། ཨི་སི་རལ་གྱི་སྲུང་སྐྱོབ་ལས་ཁུངས་ཀྱི་བློན་ཆེན་གྱིས་ང་ཚོའི་ཕར་རྒོལ་དེ་བཞིན་མཐར། པ་ལེ་སི་ཐན་ནེ་དང་ཨི་ཇིབ་ཀྱི་ས་མཚམས་འཁེལ་ཡུལ། པ་ལེ་སི་ཐན་ནེ་གྱི་གྲོང་ཁྱེར་ར་ཧྥ་ཙམ་གྱི་བར། རྒྱ་སྐྱེད་བྱ་རྒྱུ་རེད་ཅེས་བརྗོད་ཡོད་པ་དང། པ་ལི་སི་ཐན་ནེ་ཀྱི་མི་འབོར་ས་ཡ་གཉིས་དང་སུམ་འབུམ་ཡོད་པ་ནས་ཕྱེད་ཀ་ལྷག་ཙམ་ནི་དེང་སྐབས་གྲོང་ཁྱེར་དེའི་ནང་ཉེན་གཡོལ་བྱས་ནས་གནས་བཞིན་ཡོད་པ་རེད། ཡང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཞིབ་འཇུག་པས་བརྗོད་པར་གཞིགས་ན། ཨི་སི་རེལ་གྱིས་གྷ་རྫའི་ས་ཁུལ་ངེས་གཏན་ཁག་ནས་ས་ཁུལ་ནང་གི་མི་ས་གནས་ནས་ཁ་བྲལ་དགོས་པའི་བཀའ་རྒྱ་བཏང་པར་བརྟེན་ནས་ཉིན་ལྟར་པ་ལི་སི་ཐན་ནིན་སྟོང་ཕྲག་མང་པོ་ཨེ་ཅིབ་ཀྱི་ས་མཚམས་ཡོད་སར་བསྐྱོད་དགོས་པ་ཞིག་ཆགས་ཡོད་རེད་ཅེས་བརྗོད་ཡོད་འདུག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་བྷི་ལན་ཀིན་མཆོག་གིས་དེ་རིང་རེས་གཟའ་མིག་དམར་གྱི་ཉིན་ཨེ་ཅིབ་ཀྱི་སྲིད་འཛིན Abdel Fattah Sissi དང་མཇལ་འཕྲད་གནང་བའི་གོང་ཙམ་དུ་གྷ་ཛའི་ནང་ནས་པ་ལི་སི་ཐ་ནི་བཙན་དབང་གི་ཐོག་ཕྱིར་འབུད་གཏོང་རྒྱུ་མེད་པ་རེད་ཅེས་སླར་ཡང་བསྐྱར་བཤད་གནང་ཡོད་འདུག་དྲུང་ཆེ་བྷི་ལན་ཀིན་མཆོག་གིས་དཀྱིལ་ཤར་ཡུལ་གྲུའི་འཚམས་འདྲི་གསར་ཤོས་དེའི་བསྒྲུབ་བྱའི་དམིགས་ཡུལ་གསུམ་ཙམ་ཞིག་ཡོད་པ་དེ་དག་ལས་གཅིག་ནི། གྷ་ཛའི་ནང་མེ་འཕེན་མཚམས་འཇོག་གི་གྲོས་མཐུན་འཇོག་ཐུབ་པ་གནང་རྒྱུ་དང། གཉིས་ནི་ཨི་སི་རེལ་དང་སའུ་ཏི་ཨ་ར་པི་ཡ་གཉིས་ཀྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུ། གསུམ་ནི་དེང་སྐབས་དཀྱིལ་ཤར་ས་ཁུལ་ནང་འབྱུང་བཞིན་པའི་གནས་སྟངས་དེ་བཞིན་ཇེ་སྡུག་ཏུ་མི་འགྲོ་བ་དང། དམག་འཁྲུག་དེ་བཞིན་ས་ཁུལ་ཡོངས་ཀྱི་ནང་ཁྱབ་སྟེ་འགྲོ་བ་སྔོན་འགོག་བྱ་རྒྱུ་དེ་ཡིན་འདུག་དམིགས་ཡུལ་དེ་དག་མངོན་དུ་འགྱུར་བ་གནང་རྒྱུར་དཀའ་ཚེགས་མང་པོ་ཞིག་ལ་ཡང་གདོང་ལེན་གནང་དགོས་པ་ཞིག་ཆགས་ཀྱི་ཡོད་པ་དཔེར་ན། མེ་འཕེན་མཚམས་འཇོག་གི་གྲོས་མཐུན་འཇོག་ཐུབ་རྒྱུའི་ཆ་རྐྱེན་གལ་ཆེན་ཁག་གི་ཐོག་ཧ་མ་སི་དང་ཨི་སི་རེལ་གཉིས་ཀས་མོས་མཐུན་མེད་པ་ཡོངས་གྲགས་སུ་བརྗོད་པ་དང། ཨ་མི་རི་ཀས་ཨི་སི་རེལ་ལ་པཱ་ལེ་སི་ཐན་གྱི་རྒྱལ་ཁབ་འཛུགས་རྒྱུའི་འཆར་གཞི་ལག་བསྟར་བྱེད་དགོས་པ་བརྗོད་པར། ཨི་སི་རེལ་གྱིས་ད་ལྟའི་དུས་སྐབས་དེ་ནི་པཱ་ལེ་སི་ཐན་གྱི་རྒྱལ་ཁབ་འཛུགས་རྒྱུའི་གནད་དོན་གྱི་ཐད་གྲོས་མོལ་བྱེད་པའི་དུས་སྐབས་ཤིག་ཆགས་ཡོད་མ་རེད་ཅེས་བརྗོད་ནས་ཨ་མི་རི་ཀའི་འབོད་སྐུལ་ལ་བདག་སྤྲོད་བྱེད་ཀྱི་མེད་པ་དང་དེ་བཞིན། ས་ཁུལ་ནང་གི་ཨི་རན་གྱི་མཐུན་གྲོགས་དང་ག་ཛའི་དམག་འཁྲུག་ནང་ཐེ་གཏོགས་བྱེད་མཁན་ཚོས་ཀྱང་ཨ་མི་རི་ཀའི་དགོས་འདུན་ལ་འཇིགས་སྣང་བྱེད་ཀྱི་མེད་པ་རེད། ཨི་སི་རེལ་དང་ཧ་མ་སི་གཉིས་བར་མེ་འཕེན་མཚམས་འཇོག་བྱེད་པའི་གྲོས་མཐུན་འཇོག་རྒྱུའི་དོན། ཨི་ཇིབ་དང་མཚོ་ཁུག་རྒྱལ་ཁབ་ཁ་ཏར་གཉིས་ཀྱིས་ལས་དོན་མཉམ་ལས་ཀྱི་ཐོག་བྱེད་བཞིན་ཡོད་པ་དང། གྲོས་མཐུན་དེས་ཧ་མ་སི་བཙན་ཉར་འོག་ཡོད་པའི་མི་སྣ་གློད་བཀྲོལ་གཏོང་དགོས་པ་དང་དེའི་ལན་དུ་ཨི་སི་རེལ་གྱིས་ས་ཁུལ་ནང་དྲག་པོའི་ལས་འགུལ་སྤེལ་བཞིན་པ་བདུན་ཕྲག་འགའ་ཤས་ཀྱི་རིང་མཚམས་འཇོག་བྱ་རྒྱུ་འཁོད་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་ཕབ་སྒྱུར་སྙན་སྒྲོན་ཞུ་མཁན་དགེ་འདུན་ཚེ་རིང་ཡིན།